དེ་རེད་དང། ཁོ་ཚོ། ཁོ་འགྱོད་སེམས་སྐྱེད་སའི་དེ་ཞེད་སྣང་སྐྱེད། ད། ཞེད་སྣང་སྐྱེད་ན་ད་དེ་ནས་ཞེད་སྣང་ཨ་ཁ་བསམ་བསམ་བཞིན་ཡོང་དགོས་རེད་པ། ཨོ་དུག་སེ། དེ་ཁོ་བྱུང་ན་རང་ད་ད། གཞུག་མ་མི་བྱེད་བསམ་པའི་བསམ་བློ་དེ་ག་ལི་ག་ནས་འཇོག་གི་འདུག་ཁོས་ཤུགས་རྒྱག་ཡོང་དགོས་རེད་པ། ཨོ་དེ་གཉིས་ནི་མ་འདི་གལ་ཆེ་ཤོས། གལ་ཆེ་ཤོས་ནང་ནས་ད་གང་བྱས། སྔ་མ་བྱས་པ་རྩ་ནས་འགྲིག་མི་འདུག་བསམ་པའི་བསམ་བློ་དེ་ཕྱིན་ཆད་མི་བྱེད་ཁོ་བོས་ཐབས་ཤེས་བྱེད་དགོས། དེ་ནས་ང་རང་ཚོ་སྡིག་པ་ཚབས་ཆེ་ས། དེ་འདྲར་བསམ་བློ་བཏང་ནས་བྱས་ན་མ་གཏོགས་ད། ཆུང་ཆུང་ཚོས་ཚོ་ང་ཚོ་ཞེ་དྲག་ཤེས་ན་ནམ་སྣང་བ་ཟེར་ཡོང་གི་མི་འདུག་ཨ། དུག་བྱས་ནས་བྱས། ཨ་ནི། ད་ལྟ་གཞུག་མ་དེ་གཞུག་མ་མི་བྱེད་བསམ་པ་དེ་ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་མིང་ད་རང་ད་ཁོ་ཁྱད་ཡོད་མ་རེད། དེ་རེད་བ། ད་ཁོ་ལ། དེ་རེད། ཁ་ར་ས་ར་རེད། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་དེ་ད་གཞི་ནས་ཡིག་བརྒྱ་བཟླས་ན་རེད་དེའི་དོན་དག་ལ། སྐོར་ར་བརྒྱབ་ན་རེད་དེའི་དོན་དག་ལ་སྤོས་ཕུལ་ན་རེད་ཡོན་ཆབ་ཕུལ་ན་རེད་སྡིག་པ་དག་ཡའི་དོན་དག་ལ་ལས་ཀ་བྱེད་ད་སྒང་ག་དེ་ནི། དེ་ཕྱར་བ།

ཆོས་དེ་ག་ལི་གང་བོད་དེ་སློབ་སྦྱོང་བྱས་ནས་ཨ་ལི་ཞེ་དྲག་ཁག་ཡོད་མ་རེད་མི་དགེ་བཅུ་པོ་དེ་ཡོང་སྟངས་ག་རེ་འཛོམ་དགོས་འདུག་དང་པོ་སྲོག་གཅོད་ལྟ་བུ་ཡིན་ན་སྐྱག་རྫུན་ཡིན་ན་རེ་རྫུན་ལྟ་བུ་ཡིན་ན་རྫུན་ཡོང་ཁོ་ལ་གཞི་བསམ་པ་སྦྱོར་བ་མཐར་ཐུག་ཟེར་ཅིག་དགོས་པ་རེད་པ་ཨོ་ཁོ་བཞི་པོ་དེ་ཡག་པོ་ཅིག་ཧ་གོ་བ་བྱེད་དགོས་དཔེར་ན་མི་དགེ་བཅུ་ཡིན་ན་རྫུན་ལྟ་བུ་ལ་བྱས་ན་དེ་གཞི། གབ་ཚོགས་བྱ་གོ་འདྲ་གོ་དང་འདྲ་པོ་ཞེས་བྱ་བཅུ་པོ་གཞན་དག་དང་ལ་ཡོད་པ་རེད་པ། དེ་ཚོ་ཧ་གོ་བ་བྱས་ནས་གོ་སྐྱག་རྫུན་གོ་ཡོང་སྟངས་གོ་ག་འདྲའི་ཡོང་གི་འདུག་ཨོ་གོ་དང་པོ་ཅེས་བྱེད་ཅི་མི་བྱ་ཧ་གོ་འདུག་ད་རོབ་ཙམ་ར་ན་གོ་སྐྱག་རྫུན་ཟེར་གོ་ཧ་ད་གོ་རོབ་ཙམ་ད་ཧ་གོ་ཡིན་ན་གོ་ལ་ཞིབ་ཕྲ་རུ་ཤེས་པ་བྱེད་པ་ལ་གཞི་བསམ་པ་སྦྱོར་བ་མཐར་ཐུག་ཟེར་གོ་གཞི་བསམ་པ་སྦྱོར་བ་མཐར་ཐུག་ཟེར་གོ་དཀའ་ལས་ཁག་པོ་གང་ཡོད་མ་རེད་ང་རང་ཚོའི་དུས་རྒྱུན་ང་རང་ཚོས་སྐྱག་རྫུན་བཤད་ཡོང་གི་འདུག་དེ་ལ་ཡོད་ཡོད་པ་ཁོ་རང་རེད་མིག་གིས་མཐོང་ཡས་ཁོ་རང་རེད་མ་གཏོགས་ཞེ་དྲག་དེ་ཡོད་མ་རེད་ཨོ་དེ་ཅི་ད་གོ

ཀ་མེད་རི་ཐུག་ན་ད་ཨ་ལི་ཅི་གུ་ཨུ་སུམ་སེ་མ་ཐ་ཡེ་གང་དག་ད་དྲེག་ཆུ་ན་ད་དྲེག་གང་གང་གང་སུམ་སེ་དེ་ནི་ང་རང་ཚོ་ལྕགས་ལག་ལ་སེ་ཤེས་བྱས་ནས་ང་རང་ཚོ་ཆགས་སེམས་ཤིག་དེ་ཚོ་ལ་ཡང་ཕན་ཐོགས་ཡོང་གི་འདུག་བ་གཉིས་ཀ་གི་ཐོག་ནས་ཕན་ཐོགས་ཡོང་ས་རེད་བྱས་ཙང་མི་གཅིག་དེ་འཆི་བ་མི་རྟག་པ་ཟེར་ཡོད་ཁོ་ཐག་ཇི་ལྟར་ཤི་གི་རེད་ཟེར་ཏེ་གང་ག་ཟེར་བ་ཡིན་ན་ཤི་བ་ཟེར་ཤི་ནུ།